གྲོགས་པོ་གྲོགས་མོ་ཚང་མ་ལོ་སླར་ཡང་བཀྲ་ཤིས་བདེ་ལེགས་ཞུ་ཡིན། ཚང་མ་ལོ་བདེ་བོ་བདེ་བདེ་བོ་བདེ་ཡང་ཡིན་ཤག་ཅིག་ཡོད། ད་དེ་རིང་ང་ཚོ་གི་གྲོས་བསྡུར་བྱས་ཏེ། མི་བློ་རྩ་བརྟན་པོའམ་བསམ་བློ་བརྟན་པོ་འདི་ག་གི་གོམས་གཤིས་བཅུ་གཉིས་ཀྱི་སྐོར་ལ་ཡང་ང་ཚོ་གྲོས་བསྡུར་བྱས་ཡིན། ད་བྱས་ཙང་ཚང་མས་མཁྱེན་གོ་རེད་ང་ཚོ་མ་ཨ་མའི་ཁོག་པ་ནས་སྐྱེ་བ་དང་ནི་མི་ཚང་མ་ལོ་གཅིག་མཚུངས་ཡིན་ཟེར་བཤད་བསྡད་གོ་རེད། ཡིན་པ་ཡིན་ན་ཡང་ཡང། ང་ཚོ་ཁ་ཤས་ཀྱིས་རང་བཞིན་གྱིས་ཡང་འཚར་ལོངས་བྱེད་དུས་ཙམ་པ་ནི་དཀའ་ངལ་ལ་ཡང་གདོང་ལེན་བྱེད་སྟངས་དང་བསམ་བློ་འཁྱེར་སྟངས་དེ་གའི་བེད་ཁོ་ར། མ་འདྲ་བ་ཆགས་འགྲོ་གི་རེད། འདིས་ང་ཚོའི་གཙོ་བོ་ཅིག་ག་ལ་རག་ལས་ཡོད་རེད་ཟེར་བས་ན། ཨ་ནི་གོམས་གཤིས་ལ་རག་ལས་ཡོད་རེད། གོམས་གཤིས་ལབ་དེ་དེ་འདྲས་མ་ཡིན་པ། དེ་རིང་ཉི་མ་གཅིག་ང། ཅིག་ཞེ་པོ་བྱེད་དགོ་བསམ་ནས་ཨ་ནི། ཀུན་སློང་ཞེ་པོ་ཅིག་ཁྱེར་ཡང་སང་ཉིན་ཡང། མེ་ནང་བཞིན་ཤི་འགྲོ་ཡ་ཚོ་ར་དེ་འདྲས་མ་ཡིན་པ་གོམས་གཤིས་ལབ་དུས་རྒྱུན་གཏན་དུ་ནས་ང་ཚོའི་འཚར་ལོངས་བྱེད་སྟངས་དང་སོ་སོས་ཀྱིས་ཉིན་རེ་ཉིན་རེ་ག་རེ་བྱེད་ཀྱི་ཡོད་མེད་འོ་དེ་འདྲའི་ཅིག་ག་ལེ་ག་ལེ་ག་ལེ་ག་ལེ་སོ་སོའི་གི་ད་དེ་གོམས་གཤིས་ཆགས་འགྲོ་གོ་ར་ད་བྱས་ཙང་འདི་ང་ཚོས་མ་ཞིབ་ཕྲ་བྱས་ནས་དེ་རིང་ང་ཚོ་ག་འདྲ་ཟེར་བྱས་ཡར་རྒྱས་བཏང་ཡ་དང་ང་ཚོས་བསམ་བློ་བརྟན་པོ་དང་བློ་རྩ་བརྟན་པོ་གྱོང་པོ་ཅིག་ག་འདྲ་ཆགས་ཐུབ་ཐུབ་ཟེར་བྱས་ར་གྲོས་བསྡུར་བྱས་ཡིན་ད་བྱས་ཙང་ང་ཚོས་སོ་སོ་སྐྱེ་དུས་ཙམ་པ་ཁ་ཤས་ཅིག་གནས་སྟངས་དང་ཁོར་ཡུག་མང་པོ་ཅིག་ལ་བརྟེན་ནས་འཚར་ལོངས་བྱེད་སྟངས་ལོགས་ག་ཆགས་འགྲོ་གོ་རེད་ཡིན་པ་ཡིན་ན་ཡང་ང་ཚོས་ཚང་མ་ལོ་གཅིག་མཚུངས་ཅིག་ད་དཀའ་ངལ་ག་ནས་སླེབས་གོ་རེད་ཟེར་བ་ཡིན་ན་ར་བསམ་བློ་མ་ཞུམ་འགྲོ་ཡ་དང་ནི་མི་ཁ་ཤས་ཅིག་རྣམ་པར་འགྱེལ་འགྲོ་ཡ་ཚོ་ར་དེ་ག་ནས་ཐུག་གོ་རེད་ལབ་ན་ང་ཚོས་ད། ང་ཚོའི་མི་ཚེ་ནང་ལོ་ལ་སོ་སོའི་སེམས་ཐག་ཉེ་བོ་དགའ་ཉེ་སྤུན་མཆེད་འདྲ་བོ་དང་སོ་སོའི་གི་དགའ་རོགས་འདྲ་བོ་དང་དེ་འདྲའི་མང་པོ་ཅིག་ནི་མ་འཆམ་པ་བྱ་ཡ་དང་ནི་ཁ་བྲལ་འགྲོ་དུས་ཙམ་པ་ནི་སེམས་པ་ཞེ་པོ་ཅིག་སྐྱོ་གོ་ར་ཁ་ཤས་དེ་མ་ཡིན་པའི་ཡང་ཁ་ཤས་སོ་སོའི་གི་ལས་ཀ་བྱེད་དུས་ཙམ་པ། ལས་ཀ་དེ་ལ་སོ་སོའི་ནུས་པ་སྤུངས་མ་ཐུབ་ཡ་དང་སོ་སོའི་ལས་ཀ་དེ་ལ་ཡང་སོ་སོའི་གི་མ་དགའ་བ་བྱེད་ནི། འདོད་པ་མ་གང་བའི་ཞེ་པོ་ཅིག་ནི་མི་ཚེ་གོ་ར་ནི། སེམས་པ་གོ་ར་མ་ཞུམ་ནི་དེ་འདྲའི་སྐད་དེ་ངས་དེ་འདྲའི་མང་པོ་བརྗོད་ཡོད་རེད་ད། ཡང་ཁ་ཤས་ཅིག་ད། སོ་སོའི་གི་ཡིད་ཆེས་བྱེད་བསྡད་ས་ཕ་མ་དང་སོ་སོའི་གི་དགའ་ཉེ་སྤུན་མཆེད་དང། སོ་སོའི་གི་མི་བེད་གོ་ར་ཡར་བལྟས་བསྡད་ས་དེ་འདྲའི། མང་པོ་ཅིག་ཡང་སོ་སོའི་ལ་ཡ་དཀའ་ངལ་འཕྲད་དུས་རོགས་པ་བྱེད་མ་ཐུབ་ཡ་དང་སེམས་ཤུགས་ཆག་ཡ་དང་དེ་འདྲའི་བྱེད་དུས་ཡ་བེད་གོ་ར་མ་བློ་ཞུམ་འགྲོ་གོ་རེད། དེ་མ་ཡིན་པའི་ཡང་ང་ཚོའི་དཀའ་ངལ་མང་པོ་ཅིག་བྱུང་གོ་རེད། དེ་འདྲའི་བྱེད་དུས་ཙམ་པ་དེ་འདྲས་ཀྱི་དུས་ཚོད་དེ་ལ་ཡང་ང་ཚོའི་མི་ཚང་མ་ལོ་དབྱེ་བ་བྱས་འགྲོ་གོ་ར་ནི་ཁ་ཤས་ཅིག་རང་བཞིན་གྱིས་ར་ནི་གཟེངས་སུ་ཐོན་གོ་རེད། མང་པོ་ཅིག་མ་གཉའ་ཆག་འགྲོ་གོ་རེད། ད་ཡིན་དུས་དེ་འདྲས་ཅིག་ཡིན་དུས་ཙམ་པ་ར་ནི་ང་ཚོས་མང་པོ་ཅིག་གིས་ཅིག་བྱས་འོ་བསམ་གོ་ར་ད་སོ་སོས་ཡག་ཅིག་ལངས་ནས་ད་དངོས་གནས་བར་ཐོམ་རོ་སངས་ར་ད་ད་ངས་གྱོང་པོ་བྱས་འོ་བསམ་ནས་དེ་འདྲས་ཀུན་སློང་མང་པོ་ཁྱེར་ནས་སླེབས་གོ་རེད་ང་ཚོ་དེ་འདྲའི་ཡིན་དུས་ཙམ་པ་དུས་ཚོད་དེ་འདྲའི་ཅིག་ལ་ང་ཚོ་མ་བདེ་བ་ཞིག་ཚོར་གྱི་ཡོད་རེད་ད། ཨ་ནི་སོ་སོ་གི་གཡས་གཡོན་འདི་གའི་གི་སོ་སོ་ལ་ཅིག་ལྟ་སྟངས་འདི་གའི་ལོག་པ་ལྟ་ཡ་དང་སེམས་ཤུགས་ཆག་ཡ་དང་སོ་སོ་ཡིན་ནའི་ནམ་རྒྱུན་བྱས་མ་མྱོང་རྒྱུ་དེ་འདྲའི་མང་པོ་ཅིག་བྱེད་དུས་ཙམ་པ་སྔོན་མ་གི་ཡང་སྔོན་མ་ནང་བཞིན་བྱེད་ངེས་བྲོས་བྱོལ་དེ་འདྲའི་ཅིག་མང་པོ་སླེབས་ཀྱི་ཡོད་རེད་ད་བྱས་ཙང་དེ་རིང་ང་ཚོ་ག་རེ་སྦྱང་གི་རེད་ཟེར་བ་ཡིན་ན་སྟབས་བདེ་བོ་གོམས་གཤིས་དེ་འདྲའི་ཡོད་ར་བ་བཅུ་གཉིས་ཅིག་བརྒྱུད་ནས་ཁྱོད་རང་བད་ཁོ་རང་མི་ཁོ་རང་མ་འདྲ་བ་བྱས། དེ་འདྲའི་གི་རེ་བ་ཞུས་བྱས། ང་ཚོ་དེ་རིང་གོམས་གཤིས་བཅུ་གཉིས་ཀྱི་སྐོར་ལ་ཡང་གྲོས་བསྡུར་བྱས་རྗེས། གོམས་གཤིས་དང་པོ་དེ། མ་འོངས་པའི་ཆེད་དུ་ད་ལྟ་བློས་བཏང་ལབ་ཡ་དེ། འདི་ང་ཚོ་མི་མང་པོ་གཅིག་གིས་མགོ་འཚོས་མི་འདུག། དམིགས་བསལ་གྱིས་མི་དེ། གླེན་རྟགས་དང་མི་འཇོན་མེད་ཀྱི་མང་པོ་གཅིག་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་ལྟ་རང་སྐྱིད་པོ་བཏང་དགོས་ལབ་ཅོ། ད་ལྟ་རང་ང་ཚོ་ག་རེ་ཡིན་ནའི་ཡིན་པ་རེད་ད་ང་རྗེས་མ་བསམ་བློ་བཏང་གི་མིན་ལབ་ཅོ Live for the Moment ལབ་ནས་དེ་འདྲའི་མང་པོ་གཅིག་བཤད་ཀྱི་ཡོད་རེད། ད་བྱས་ཙང་ང་ཚོས་ཀྱི་ག་རེ་ཧ་གོ་ལབ་ན་མི་གྱོང་པོ་དེ་ག་དུས་ཡིན་པ་ཡིན་ནའི་ད་ལྟ་བློས་བཏང་བྱེད་ཀྱི་ཡོད་རེད་ད་ལྟ་མི་གྲོགས་པོ་དེ་གས་ཀྱི་ཅིག་ཕྱི་ལོགས་འཁྱམ་གར་འགྲོ་འགྲོ་ན་སོ་སོས་བློས་བཏང་བྱས་ནས་དུས་ཚོད་འཐོལ་པ་བཏང་ནས་ཅིག་དཀའ་ལས་བརྒྱབ་བཞག་ཡོད་རེད་བྱས་ཙང་ཁྱོད་རང་ཚོས་ལྟ་དང་གལ་སྲིད་ཁྱོད་རང་རོགས་པ་ཅིག་ཡོད་ར་བ་ཁོས་ཀྱི་ནམ་རྒྱུན་འཛིན་གྲྭ་ཏག་ཏག་འགྲོ་ད་ག་རང་བཞག་བཞག་ཡོད་ན་ཁོ་འདྲ་པོ་དེ་འདྲས་ཀྱི་ང་ཚོས་ལོ་ཚད་གཅིག་པ་ཅིག་ཡང་མི་ཁ་ཤས་དེ་འདྲས་ཀྱི་ཨང་ཀི་དང་པོ་སྙོ་ལེན་མཁན་དེ་ག་རེ་བཞོ་ར་ཧ་གོ་ཡ། དེ་ལས་ལྷག་ག་ཆུ་ཚོད་འཕར་མ་དེ་འདྲའི་སློབ་སྦྱོང་བྱས་ཡ་དང་དུས་ཚོད་འཕར་མ་ལས་ཀ་སྔོན་ལ་སླེབ་ཡ་ལས་ཀ་ཚར་ནས་མདུན་དུ་བསྡད་བསྡད་གཟའ་སྤེན་པ་ཉི་མ་དེ་འདྲའི་ལ་སོ་སོས་གཞན་པ་དེ་འདྲ་སྦྱང་ཡ་དེ་འདྲའི་མང་པོ་བྱེད་ཀྱི་ཡོད་རེད་བྱས་ཙང་ད་ལྟ་འདི་ག་དུས་ཡིན་པ་ཡིན་ནའི་རྗེས་མ་གི་ཆེད་དུ་བློས་བཏང་བྱས་དེ་ཨང་ཀི་དང་པོ་ཆགས་དེ་ལྟ་འདི་ཡིན་དུས་ཙམ་པ་ང་ཚོས་ག་རེ་ཧ་གོ་ལབ་ན་དུས་ཚོད་དང་ཨ་ནི་དངོས་ཡོད་གནས་ཚུལ་ཤོད་ར་འོ་དེ་གཉིས་རྒྱུས་ལོན

ང་རྗེས་མ་ག་ཇི་ཡོད་ན་འདྲ་མང་པོ་བསམ་ནས་ཁོ་ཚོས་ཀྱི་ཞེད་སྣང་དེ་འདྲས་རྐྱེན་པས་ཁོ་ཚོ་རང་འཇགས་བསྡད་བསྡད་ཀྱི་ཡོད་རེད་འགྱུར་བ་དེ་འདྲས་ཁས་ལེན་ཐུབ་ཀྱི་ཡོད་མ་རེད་མི་ཚེ་ནང་དུ་ག་དུས་ཡིན་ནའི་ཡར་རྒྱས་འགྲོ་གི་ཡོད་མ་རེད་པ། འདི་མ་ཡིན་པ་གཅིག་ཁོ་ཚོའི་དངོས་ཡོད་གནས་ཚུལ་དེ་ལ་ཡ་ཁས་ལེན་ཐུབ་ཀྱི་ཡོད་མ་རེད། ད། དངོས་ཡོད་གནས་ཚུལ་ཁས་ལེན་མ་ཐུབ་དུས་ཙམ་པ། ག་དུས་ཡིན་ན་སོ་སོ་དཀའ་ངལ་འཕྲད་ནས་དཀའ་ངལ་དེ་མའི་གདོང་དུ་བཞག་བཞག་ནི་དཀའ་ངལ་ཆེན་པོ་འགྲོ་བའི་ཆ་དང་གཅིག་ནི། མི་དེ་གའི་ལ་འབྲེལ་བ་བྱས་དེ་གའི་པད་སྐྱོ་བྱས། ད་དེ་འདྲས་ཡིན་དུས་ཙམ་པ་ང་ཚོས་ག་དུས་ཡིན་ནའི་འཆི་བ་ལ་མགོ་འཚོས་པ་ཡིན་ན། མི། བློ་སེམས་བརྟན་པོ་དང། གྱོང་པོ་དེ་གའི་ག་རེ་བྱེད་ཀྱི་ཡོད་རེད་ལབ་ན་འཆི་བ་ཡ་དེ་མགོ་འཚོས་དུས་ཙམ་པ་ཁོང་ཚོས་ཀྱིས། དངོས་ཡོད་གནས་ཚུལ་དེ་ལ་ཡ་ཨ་ནི་སོ་སོའི་གི། གྲུབ་འབྲས་ཡང་སྟོན་ཐུབ་ཀྱི་ཡོད་རེད། དཔེ་བྱས་བཤད་ན་ཨ་ནི་ནང་གཅིག་ལས་ནི་ཆོ་མེད་གི་ཅ་ལག་དེ་གའི་དོ་སྣང་མ་སྤྲད་ཡ་དང་གཅིག་ཡོད་ར། ཨ་ནི་སོ་སོའི་གི་རོགས་པ་ཆོ་མེད་གི་དེ་གའི་ཡོད་ར་ཁ་ཤས་དེ་འདྲ་ཡོད་ར།

གོམས་གཤིས་གསུམ་པ་དེ་ག་དུས་ཡིན་པས་ནི་དྲང་པོ་བྱེད། སོ་སོ་ལའང་དྲང་པོ་བྱེད་གཞན་པ་ལའང་དྲང་པོ་བྱེད། ད་ང་ཚོ་མི་མང་པོ་ཅིག་ལ་ག་རེ་ཡོད་ལབ་ན། ནི་ཨི་གོ་ལབ་ར་ང་རྒྱལ་དེ། ང་ཡིན་ལབ་དེ་དེ་འདྲས་ཡོད་དུས་ཙམ་པ་ནི། སོ་སོ་འཇོན་ཡན་མེད་ནའི་ཡོད་མདོག་མདོག་བྱས་དང། སོ་སོ་མ་ཤེས་ནའི་ཤེས་ཀྱི་ཡོད་མདོག་མདོག་བྱས། ནི་མི་གི་བསྟོད་ར་སྒུག་དེ་དེ་འདྲས་ཅིག་སླེབས་དུས་ཙམ་པ་ག་དུས་ཡིན་པས་ནི་སོ་སོ་སེམས་གཏིང་ལ་ག་རེ་ཡོད་ལབ་ན་ཞེད་སྣང་ཅིག་ཡོད་རེད་ད། ཞེད་སྣང་ག་རེ་ཡོད་རེད། ངས་ང་རང་ཡིན་བསམ་པའི་དེ་མིན་པ་ཡིན་ན། ང་དངོས་གནས་ང་རེད་བསམ་རྒྱུ་དེ་མིན་པ་ཡིན་ན་ག་རེ་བྱེད་ཀྱི་རེད་ལབ། སོ་སོའི་ཧ་གོ་གི་ར་དུས་ཚོད་ཅིག་ལ། ཨ་སོ་སོ་ལའང། སོ་སོའི་གཡས་གཡོན་དེ་གི་མཐོང་གི་རེད་ཨ་སོ་སོའི་ཡིན་ནའི་ག་ལི་ག་ལི་མིས་སོ་སོའི་གི་ཆ་འཇོག་དེ་བརླག་འགྲོ་དུས་ཙམ་པ་རང་བཞིན་གྱི་སོ་སོ་སོ་བད་གོ་ར། བློ་ཞུམ་འགྲོ་དེ་འདྲས་ཅིག་སླེབས་འགྲོ་གི་ར། བྱས་ཙང་མི་ག་དུས་ཡིན་ནའི་མི་འཇོན་པོ་དེ་གི་ལྟ་ད། ཁོ་ཚོས་སོ་སོའི་ནོར་འཁྲུལ་བྱས་ན་དགོངས་དག་ལབ་ཡ་དང། སོ་སོའི་ག་རེ་ཡིན་པ་དེ་ལ་ནི་མི་ལ་ཕར། སྔོན་སོའི་དོལ་བྱེད་དུས་ཙམ་པ་མི་ཡིན་ནའི་ཚུར་དྲང་པོ་དྲང་གཞག་བྱས་ནས་ཁྱོད་རང་འདི་འདྲ་རེད་འདུག་ཨ་ནི་ཁྱོད་རང་དེ་འདྲའི་ཡར་རྒྱས་བཏང་ན་ཡག་པོ་འདུག་ལབ་དུས་སོ་སོའི་ཡིན་ནའི་བད་ཁོ་ར། དངོས་གནས་ཡག་པོ་ཡོད་རྒྱུ་དེ་ག་ལ་བད་ཁོ་ར་མ་འདྲ་བ་དུ་འགྲོ་དེ་ལས་ཡར་རྒྱས་བྱེད་དུས་ཨ་ནི། འཛིན་གྲྭ་གཅིག་ནང་ལོགས་ཡིན་ནའི་ཕྲུ་གུ་ཁ་ཤས་གཅིག་རང་བཞིན་གྱི་ཡར་རྒྱས་བྱས་སྤྱི་ཚོགས་གཅིག་དང་ཚོགས་པ་གཅིག་ཨ་ནི། ལས་ཀ་བྱེད་ས་གཅིག་ནང་ལོགས་ནས་མི་ཁ་ཤས་གཅིག་ཟླ་བ་གཅིག་གཉིས་ནང་ལོགས་ལ་ཡར་རྒྱས་ཞེ་པོ་འགྲོ་ཡ་དང་མི་ཁ་ཤས་ལོ་ནས་ལོ་བསྡད་བསྡད་ནས་རང་འཇགས་བསྡད་བསྡད་ཡ་འགྲོ་ཡ་བསམ་བློ་རྙིང་པ་འགྲོ་བྱས་ཙང། ག་དུས་ཡིན་པས་ནི་གྲོགས་པོ་ཚོ། བདེན་པ་བྱེད། སོ་སོ་ལའང་བདེན་པ་བྱེད་གཞན་པ་ལའང་བདེན་པ་བྱེད། བཞི་པ་འདི་ག་རེ་རེད་ལབ་ན། སོ་སོ་ལ་དོ་སྣང་བྱེད། སོ་སོ་ལ་ག་རེ་གལ་ཆེན་པོ་འདུག་འདི་ལ་དོ་སྣང་བྱེད། བྱས་ཙང་བློ་རྩེ་གཅིག་སྒྲིམ་བྱས་ནས་ཨ་ནི། ང་ཚོས་སོ་སོ་སོ་ཡར་རྒྱས་བཏང་དེ་གལ་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་མ་ཡིན་པའི་ད་མི་ང་ཚོ་བྱེད་སྟངས་སྤྱི་ཚོགས་ནང་རྐུབ་འཚོལ་འཚོལ་འདི་གས་ག་བྱེད་ཡོད་ལབ་ན། ནི་གསར་འགྱུར་ཁག་མང་པོ་ཅིག་ལ་ཉན་དང་དེ་རིང་གྲོང་པ་ཁྱིམ་མཚེས་འདི་བྱས་ཡོད་ལབ་དང། ཨ་ནི། ངའི་རོགས་པ་དེ་འདི་བྱས་ཤག་ལབ་དང། གཅིག། ཡོ། ཁྲ་ཁྲ་ཟིང་ཟིང་དེ་འདྲའི་མང་པོ་ཅིག་ལ་དོ་སྣང་སླེབས་དུས་ཙམ་པ། ང་ཚོ་གི། སོ་སོས། སོ་སོ་ལ་ག་རེ་གལ་ཆེན་པོ་འདུག་འོ་དེ། ག་ལི་ག་ལི་དྲན་པ་བརྗེད་འགྲོ་གི་ར། བྱས་ཙང། ཨ་ནི་ང་ཚོས་གི་ག་བྱེད་ཡོད་ལབ་ན། མི་ལ་ཡ་ག་དུས་ཡིན་ནའི། དེ་རིང་ངས་གི་ཨ་ནི། Instagram ལབ་ཀྱི་ར། ངོ་དེབ་དང་ཨ་ནི Instagram དེ་གའི་ནང་ལོགས་ལ་ཡ་པར་དེ་བླུག་ན་ཁོས་ང་ག་རེ་བསམ་གི་རེད་ལབ་དང། ཨ་ནི། ཁོ་ཚོས་ང་ལ་དགའ་གི་རེད་ལབ་དང། ནི་ང་ལ་བསྟོད་ར་ཅིག་དང་ནི་ཁོ་ཚོས་ང་ཡིན་མདོག་ཁ་པོ་མཐོང་གི་རེད། དེ་འདྲའི་གི་བསམ་བློ་གཅིག་འཁྱེར་སླེབས་དུས་ཙམ་པ་ནི་རང་བཞིན་གི་སོ་སོའི་སྤྱི་ཚོགས་ནང་མར་ཐིམ་བྱས་ག་ལི་ག་ལི་བརྗོད་ཡ་མི་དགོས་ཆགས་འགྲོ་གི། བྱས་ཙང་ཁྱེད་རང་དངོས་གནས་མི་གྱོང་པོ་ཅན་པའི་ནི་རོ། ནི་སོ་སོའི་གཡས་གཡོན་མི་དངོས་གནས་གལ་ཆེན་པོ། དེ་གའི་ལ་ཡ་ནི་སོ་སོའི་ནང་མི་དང་སོ་སོས་གི་དཀའ་ངལ་བྱུང་ཙ་ན་སོ་སོ་ལ་རྒྱབ་སྐྱོར་བྱེད་མཁན་དེ་གའི་ལ་ཡ་ནི་ཁོ་ཚོའི་ལ་ཏིས་ཏིས་འབྲེལ་བ་ཏག་ཏག་ཏག་ཏག་བྱེད། ཁོ་ཚོའི་ཁ་ལ་ནི་ཁོ་ཚོའི་ལ་ནི་ག་དུས་ཡིན་ནའི

དེ་འདྲའི་ལས་མི་ཁ་ཤས་ཤིག་ལ་ཡ་ཡོད་དོ་ཁོ་རང་འདོད་ཚ་བོ་དུ་ལས་དེ་འདྲས་དེ་འདྲས་མ་རེད་ད། རང་འདོད་ཚ་བོ་ལས་དུ་ག་ལ་འོ་རེད། མི་རྫུན་མ་བཤད་བསྡད་མཁན་འདུག་ད་སུ་སུ་སུ་ཡོད་སོ་སོ་སོ་སོ་མགོ་མ་ཚོད། ཨ་ནི་ཚང་མ་ལ་རྐུབ་ལ་རྒྱུག་བསྡད་མཁན་འདུག་འོ་དེ་གས་མི་རང་འདོད་ཚ་བོ་ཁ་ཆེ་ན་ན། སོ་སོ་ལ་ཅིག་ཡག་པོ་བྱུང་ན་བསམ་མེད་འགྲོ་ཡོད། མི་སྣང་བ་འགྲོ་ན་བསམ་མེད་འགྲོ། མི་དངོས་གནས་ཚུལ་དེ་ག་ལ་ན། མེད་ན་མེད་ཡིན་ན་ཡིན། ཨ་ནི། དེ་འདྲས་མི་དེ་འདྲས་སྤྱི་ཚོགས་ནང་ཡག་པོ་ལྟ་ད་ཁྱོད་རང་ཚོ། སུ་དགའ་པོ་སྒྲིག་མཁན་གྲོགས་པོ་སྒྲིག་མཁན། ཚང་མ་ལ་ཡག་པོ་བྱེད་བསྡད་མཁན་དེ་འམ་སུ་སུ། ཆམ་གྱི་མར་ལྟ་བྱས་ཙང་སོ་སོ་ག་རེ་གལ་ཆེན་པོ་ཡིན་པ་ཧ་གོ་མཁན་མི་དེ་འདྲའི་མཉམ་དུ་འགྲོ་འདུག་ན་སོ་སོས་ཡིན་ནའི་ཡར་རྒྱས་འགྲོ་ཡ་དེ་འདྲ་བྱུང་གོ་རེ་བྱས་ཙང་ང་ཚོས་སོ་སོས་སོ་ག་དུས་ཡིན་ནའི་དོ་སྣང་བྱས་སོ་སོས་སོ་ཡར་རྒྱས་བཏང་ཞེས་འོ་དེ་ཞུས་ཡིན་བྱས་ཙང་ང་ཚོས་ག་རེ་ཧ་གོ་འདུག་ལབ་ན་མི་གྱོང་པོ་དང་མི་བློ་རྩ་བརྟན་པོ་འདི་གས་སྤྱི་ཚོགས་ཀྱི་ག་རེ་ལབ་མེད་ལ་མ་ལྟོས་པར་སོ་སོས་སོ་སེམས་ཞི་བདེ་བག་ཕེབས་ངང་ནས་བསྡད་ཐུབ་ཡ་དང་སོ་སོ་ག་རེ་ཡིན་པའི་ཅིག་ཡོད་ར་འོད་སྣང་འགྲོ་དེ་བླ་མ་ཐུགས་ནི་བརྟན་པོ་བྱེད་ཡ་ཐུབ་པ་རེད་ཞེས། མི་ལ་ཇུས་གཏོགས་མ་བྱས་སྔོན་ནས་སོ་སོས་བསྒྲིགས་ཏེ་སོ་སོས་སུ་ཧྲ་ཐག་ལྟ་ཞུ་བསྡུ་བའི་འོ་དེ་དོ་སྣང་བྱས། གོམས་གཤིས་ལྔ་པ་དེ་འགན་འཁྱེར། སོ་སོས་ཀྱི་བྱེད་སྒོ་དེ་ལ་སོ་སོས་འགན་འཁྱེར། སོ་སོའི་མི་ཚེ་ལ་སོ་སོས་འགན་འཁྱེར། མི་གྱོང་པོ་དང་མི་བློ་རྩ་བརྟན་པོ་དེ་ག་དུས་ཡིན་ནའི་སོ་སོས་ཀྱི་སྐད་ཆ་སོ་སོས་ཀྱི་བྱེད་སྒོ་སོ་སོས་ཀྱི་ནོར་འཁྲུལ་དེ་ལ་སོ་སོས་འགན་འཁྱེར་ཐུབ། འདི་མ་ཡིན་པའི་ང་ཚོ་སྤྱི་ཚོགས་ནང་ལ་ལྟ་དང་མི་འཇོན་མི་འགྱོ

ད་ཅིག་བྱུང་འགྲོ་བྱེད་དུ་བསམ་པ་ཡང་མ་བྱུང་ནས་བད་ཁོ་ར་དཀའ་ལས་བརྒྱབ་ཁྱོད་ཚང་མ་ཁྲོ་ལག་སྒྲོལ་ཡང་འདོད་ར་དེ་འདྲའི་སྐབས་སུ་ཁྱོད་རང་ཚོ་མི་གྱོང་པོ་དེ་གི་ལྟ་ད་ད་རིང་ཡོང་མ་སང་ཉིན་ང་བྱེད་དུ་བྱེད་ཀྱིན། གཉིས་གསུམ་བཞི་ལྔ་ག་ཚོད་མ་བྱུང་བ་ཡིན་ནའི་སུ་བློ་རྩ་བརྟན་པོ་བྱེད་ནི་ཡོད་སོ་སོའི་གི་འགན་དེ་སོ་སོས་འཁྱེར་བྱས་དཀའ་ལས་བརྒྱབ་ད་རིང་ང་དེ་འགྲིག་མི་འདུག་ལབ་ནས་སང་ཉིན་ང་དེ་ལས་ཡག་ཅིག་བྱེད་གི་བསམ་བློ་དེ་འདྲ་ཅིག་འཁྱེར་སླེབས་དུ་བསམ་པ་མི་གཞན་པ་ནས་ཁོ་ལ་ཁ་བཏང་ཡ་ཞེས་དེ་འདྲ་ཡོད་ཨ་ནི། ཁོ་ལ་དམིགས་པའི་ལྟ་ཡ་དང། ག་ལི་ག་ལི་འདི་ལབ་ཡ་བྱོ། ཁོ་རོགས་བྱེད་དགོས་འདུག་ལབ་ཡ་འདྲེ་ཡོ། བྱས་ཙང་ང་ཚོའི་ཁ་ཕྱོགས་ལ་ན་འགོ་ཁྲིད་བཟང་པོ་བྱས་ནའི་རེད་མི་བཟང་པོ་བྱས་ནའི་རེད་ཕ་མ་བཟང་པོ་བྱས་ནའི་སྤུ་གུ་བཟང་པོ་བྱས་ནའི་སྤྱི་ཚོགས་བཟང་པོ་བྱས་ནའི། གང་ལྟར་སོ་སོའི་གི་བྱེད་སྒོ་དེ་ལ་སོ་སོའི་འགན་འཁྱེར་ཨ་ནི་གཞན་པ་ལ་ལ་ཡ་ལབ་གླེང་མ་བྱེད། མགོ་ཚོད་སོང། འོ་དེ་རེད་ཤག། གོམས་གཤིས་དྲུག་པ་དེ་སོ་སོའི་གི་ཚོར་བ་དེ་བཏང་སྙོམས་བྱེད་ནི་ཉ་ར་དང་མཉམ་དུ་འཆར་གཞི་དང་ལྡན་པའི་ཐོག་ནས

གོ་སྐབས་ཅིག་རག་པ་ནི་དུས་ཚོད་དེ་ལོ་ག་སྟོན་བྱ་ནི་གོ་སྐབས་དེ་ཟིན་ཐུབ་ཀྱི་ཡོད་ར་ནི་དཀའ་ངལ་རུ་འཕྲད་པ་ནི་དཀའ་ངལ་དེ་གི་བད། སོ་སོའི་གི་ཐབས་ཤེས་འཚོལ་ཡ་དེ་གི་བད་སྟབས་བདེ་དེ་འདྲའི་ང་ཚོ་ཚན་རིག་གི་ཐོག་ནས་ནི་མི་སེམས་ཁམས་རིག་པའི་ཐོག་ལ་སློབ་སྦྱོང་བྱེད་མཁན་དེ་འདྲའི་དེ་འདྲའི་ནི་ཁོང་ཚོའི་ག་རེ་ལབ་ཀྱི་ཡོད་ལབ་ན་སོ་སོ་ཉི་མ་ཉི་མ་འཆར་གཞི་དེ་གི་ཡག་པོ་སྒྲིག་མཁན་མི་དེ་གི་གི་དཀའ་ངལ་གདོང་ལེན་བྱེད་ཡ་དེ་གི་བད་མཁས་པ་དང་དོན་དག་དེ་གི་བད་ཁོ་ར་དོན་དང་ལྡན་པ་དང་མ་འདྲ་བ་ཞིག་འདུག་ཟེར་དེ་འདྲའི་ཚེ་ནི་ནི། དཔང་རྟགས་དང་བཅས་ནི་ཁོང་ཚོས་བཤད་ཐུབ་བོ་རེད་ཟེར་བོ་དེ་ཞོན། བྱས་ཙང། མི་གྱོང་པོ་དེ་གས་ལ་ཡ་ནི་མ་འདྲ་བ་ཁོང་ཚོ་ལ་ཡ power ལབ་བོ་རེད་ཤག་ཏི་ལབ་བོ་རེད་ཁོང་ཚོ་ལ་ཡ་རྫུ་འཕྲུལ་ག་རེ་ཡོད་ལབ་ན་ཁོང་ཚོའི་མི་ཚེ་དེ་སུ་གང་ཅིག་གི་ནི་དབང་དབང་འོག་ལ་དབང་ཡོད་འོག་ལ་ཡ་འགྲོ་ཐུབ་མ་རེད་ཁོང་ཚོའི་མི་ཚེ་དེ་སོ་སོའི་གི་ནི་འོག་ལ་ཡ་སོ་སོའི control ལབ་བོ་ར་སོ་སོའི་གི་འདོད་པ་ནང་བཞིན་ཁོང་ཚོས་བྱེད་ཐུབ་བོ་རེད་འོ་དེ་ག་རེ་ལབ་ན་ང་ཚོས་གི་ཉི་མ་ཉི་མ་འཆར་གཞི་དེ་གི་ཡག་པོ་སྒྲིག་དང་ཁྱོད་རང་ལ་དེ་འདྲས་གི power ཅིག་སླེབས་ཡི་རེད། ཁྱོད་རང་ལ་དེ་འདྲས་ཀྱི་ནུས་པ་ཅིག་སླེབས་རེད་ཟེར་བ་དེ། གོམས་གཤིས་བདུན་པ་དེ་སོ་སོའི་མི་ཚེ་དེ་སོ་སོའི་དབང་ལབ་འོ་རེད་དབང་ཐང་འོག་ལ་ཡོད་རྒྱུ་དེ་འདྲས་ཅིག་ཆགས་པ་ཡིན་ན་ཨ་ནི་ཁྱོད་རང་མི་གཞན་པ་དང་མ་འདྲ་བ་ཆགས་ཐུབ་རེད་བྱས་ཙང་མི་འཇོན་མེད་རྒྱུ་དང་ཨ་ནི་མི་ཞུམ་བསྡད་རྒྱུ་སེམས་ཆུང་ཆགས་བསྡད་རྒྱུ་ཨ་ནི་ག་དུས་ཡིན་པའི་ནས་སྤྱི་ཚོགས་ལ་ཡ་ཨ་ནི་ཅིག་མ་འགྲིག་རྒྱུ་བསྡད་རྒྱུ་གི་རྣམ་པ་སྟོན་བསྡད་མཁན་མི་དེ་གའི་ག་རེ་ཡོད་ལབ་ན་མང་པོ་ཅིག་སོ་སོའི་གི་མི་ཚེ་དེ་སོ་སོའི་དབང་ཐང་འོག་ལ་མེད་བསྡད་རྒྱུ་འགྲོ་དེ་འདྲས་ཀྱི་བསམ་བློ་ཅིག་འཁྱེར་བསྡད་བོ་རེད་ཁོང་ཚོས་དཔེ་བྱས་ན་ད་ངའི་ཨ་མས་ཅིག་བྱེད་ལབ་ཡ་དང་ངའི་པཱ་ལགས་ཅིག་བྱེད། ནི། ངའི་ནང་མི་དེ་གས་ང་ལ་རྒྱབ་སྐྱོར་བྱེད་རེད་བོད་གཞུང་གིས་ཅིག་བྱེད་ལབ་ཡ། དེ་འདྲས་ཀྱི་བསམ་བློ་ཅིག་འཁྱེར་སླེབས་དུས་ཙམ་པ། སོ་སོ་སོའི་མི་ཚེ་དེ་མི་གཞན་པ་ཅིག་ལ། རྩིས་སྤྲད་ཚར། རྩིས་སྤྲད་ཚར་དུས་ཙམ་པ་དུས་ཚོད་ཅིག་ལ་སོ་སོ་སོ། སོ་སོའི་མི་ཚེ་དེ་སོ་སོའི་ལག་པ་ཡོད་པ་ཧ་གོ་དུས་ཁོང་ཚོ་སྦད་ཁོ་རང། shock ལབ་འོ་ར་ཧང་རང་སངས་བྱས། སྦད་ཁོ་རང་རྗེས་ལུས་ཐེབས་རྒྱུ་གི་སྣང་བ་ཅིག་སླེབས་དུས་ཙམ་པ། མི་ཚེ་ཁོ་རང་འཕྲོ་བརླག་འགྲོ་འོ་ར། བྱས་ཙང། སོ་སོའི་མི་ཚེ་དེ་སོ་སོའི་གི་དབང་ཐང་འོག་ལ་ཡོད་པ་དེ་འདྲས་ཅིག། སྣང་བ་ཅིག་འཁྱེར་ནས། ངས་ཅིག་བྱས་ན་ད་ང་ཅིག་ཆགས་ཡི་ལབ་སེམས་ཚོར་དེ་འདྲ་ཅིག་འཁྱེར་དུས་སྦད་དེ་ཁོ་རང་མ་འདྲ་བ་ཆགས་ནས། སྤྱི་ཚོགས་ནང་ལོ་ནས་སེངས་ཐོན་གོ་རེད་ཧོ་ས་འོ་འདི་བྱེད། བསམ་བློའམ་ཀླད་པའི་ནུས་སྟོབས་ལ་ཡ། ཡར་རྒྱས་བཏང་གི་གོམས་གཤིས་བརྒྱད་པ་དེ་ག་རེ་ལབ་ན། སོ་སོའི་ལུས་པོ་ལ་ཡ་ཅག་ག་བྱེད། བདག་གཅེས་བྱེད། བྱས་ཙང་ནི་ང་ཚོའི་སྤྱི་ཚོགས་ནང་ལོ་ལ་ཡ། མི་ཁ་ཤས། གྱོང་པོ་དང། བསམ་བློ་བཏང་སྟངས།

ཨང་ཀི་དགུ་པ་དེ་གཅིག་པོ་བསྡད་ལབ་འོ་རེད་ཁེར་རྐྱང་གི་དུས་ཚོད་བྱས་ཙང། ནི་མི་གྱོང་པོ་མང་པོ་ཅིག་གི་དང་བསམ་བློ་བཏང་སྟངས་ངན་པ་དེ་གར་བྱེད་འོ་རེད་ན། སྤྱི་ཚོགས་ནང་ལོ་ལ་ཕར་ལ་འདྲེས་ཀྱི་འབད་བརྩོན་བྱེད་འོ་མ་རེད། ང་ཚོ་མི་མང་པོ་ཞིག་ཕར་རོགས་པ་སུ་མཉམ་འགྲོ་གི་འདུག་སང་ཉིན་གར་བྱེད་འོ་དོ། ཨ་ནི་སང་ཉིན་སུ་མཉམ་དུ་འགྲོ་ནས Instagram Story བླུག་འོ་དོ་འགྲོ་ཡ། སང་ཉིན་ཨ་ནི་སུ་མཉམ་དུ་ང Birthday Celebrate བྱེད་ཁར་འགྲོ་འོ་དོ་འདི་འདྲ་བསམ་བཏང་འོ་མ་རེད། ཁོ་ཚོ་མང་པོ་ཅིག་སོ་སོ་གཅིག་པོ་ཚོ་མཚམས་མཚམས་དུས་ཚོད་བཏོན་ནས་སོ་སོ་གཅིག་པོ་བསྡད་ནས་སོ་སོ Reflect ལབ་འོ་ར། སོ་སོ་ནི་ངས་གར་བྱེད་དོ། སྤྱི་ཚོགས་ཀྱི་ལ་དགོས་འདོད་གར་དོ། ང་རང་དངོས་གནས་དགོས་ཡས་དེ་གར་དོ། ངས་གར་ནོར་དོ། ང་ལ་གར་དགོས་དོ། ངས་ག་འདྲ་སེ་བྱས་ཡར་རྒྱས་བཏང་དགོས་དོ། སོ་སོ་སོ་བསམ་བློ་བཏང་སོ་སོ་སོ་དཔྱད་པ་བྱེད་དུས་ཙམ་པ་བསྲེག་བྱས་བདག་གསུམ་ལོས་ར། དེ་དུས་ཡོང་དུས་ཙམ་པ་མི་ཁོ་རང་ཨ་ནི་ཞག་ཚིག་སྐོར་དོན་ཨེ་འདྲ་ཡོད། མི་ཁོ་རང་མ་འདྲ་བ་ཆགས། བྱས་ཙང་ག་དུས་ཡིན་པ་ནི་གཅིག་པོ་བསྡད་དུས་ཚོད་དེ་དཔེ་གལ་ཆེན་པོ་ཆགས་བསྡད་ཤག། གོམས་གཤིས་སྐྱོ་བོ་དེ་ཁ་དམར་དང་འགྱུར་བ་བཏང། ང་ཚོས་བརྗོད་མི་དགོས་མང་པོ་ཅིག་ཁ་གདངས་ཤོར་གི་རེད་ད། སོ་སོ་ལ་ཞེད་སྣང་དང་དངངས་སྐྲག་རོ་དང། མི་གཅིག་ལབ་མི་འོང་པའི་བསམ་དེ་འདྲ་རོ། སོ་སོའི་གོ་སྐབས་ཡོད་དུས་ཙམ་པའང་གོ་སྐབས་དེ། སོ་སོའི་ཧ་གོ་བོར་ད་ད་སོ་སོས་ཅིག་བྱས་ན་ཤོར་ཕམ་ས་རེད་བསམ་ར། ང་ད་ཤ་ཤ་ད། ཁོ་ལ་གོ་སྐབས་སྤྲད་ཤ་ཤ་འགྲོ་ད་ཡ་ང་ད་ད་ཤ་ཤ་གྱོད་མི་འདུག་ལ། བྱེད་མ་བྱེད་ཡིན་འགྲོ་ད་འདྲ་འདྲ་མང་པོ་ཅིག་ལབ་ར་འགྱུར་བ་དེ་འདྲ་ལ་ཡང་ང་ཚོས་གི། welcome བྱེད་མི་འདུག་ལ། འགྱུར་ལྡོག་ལ་ཡང་ནི་བསུ་བ་བྱེད་ཀྱི་མི་འདུག། མི་ནག་པོ་དང་མི་ངན་པ་དེ་ཧ་ཅང་ལོ། ད་རིང། དཀའ་ལས་ཡོད་རྒྱབ་རྒྱལ་བ་བཟོ་མཁན་ནི་ལས་ཡོད་ཆོག་ད་དངོས་གནས་ཁོར་ང་ལ་གྲུབ་འབྲས་ཐོན་དགོས་འདུག་ལས་ཡོད་ཆོག་ང་ཐོན་དགོས་འདུག་ལས་ཡོད་ཆོག་ང་གཟུགས་པོ་དཀའ་ངལ་དེ་འདྲས་ཅིག་ཁྱེར་སླེབས་དུས་ཙམ་པ་སང་ཉིན་ད་ང་སྐྱེ་བོ་ཆུང་ཁེར་ས་མེད་ཅིག་གྱུར་དུ་འགྲོ་འདི་ལས་མི་གཞན་པ་དེ་འདྲས་ཆེད་དུ་ང་དེ་ལས་མང་ཆེས་མཐོ་བ་བྱེད་ཀྱི་ཡིན་ལས་དེ་ནས་ཨ་ནི་སོ་སོས complain མ་བྱས་ཆོག་ཅིག་འགྲིག་མི་འདུག་གཉིས་འགྲིག་མི་འདུག་ཁ་མ་བཏང་ནས་ཨ་ནི་སོ་སོའི་གི་ཕ་གིའི་སྤྱི་ཚོགས་འདི་ལ་ཡང་ཁ་གཏད་དགོས་འདུག་ཕ་གིའི་དེ་གྲུབ་འབྲས་ཐོན་དེ་ལ་ང་འདྲེས་འགྱུར་བ་བཏང་དགོས་འདུག་ལས་ཞོར་ང་མི་ཡིན་ཨཱ་ནི་ཆུ་ནང་དེ་དེ་ཡིན་ལས་མིན་ང་མི་ཡིན་ཡིན་པས་དེ་ང་ཕྱི་ལོགས་སླེབས་དུས་ཙམ་པ་ཨཱ་ནི་ང་འབེག་པ་བྱེད་ཡིན་ལས་ཞོར་ནང་ལོགས་ལ་འཛུལ་ཐུབ་ཀྱ་ཕྱི་ལོགས་ལ་འདུག་ཐུབ་ཡིན་འདྲེ་བྱེད་ཀྱི་བསམ་བློ་དེ་འདྲས་ཅིག་ཁྱེར་སླེབས་ན་ཁར་ཅིག་ལ་ནི་འགྱུར་བ་བཏང་འདུག་ཧཱ་ཧུ་ཟ། ཨེས་བྱེད་བྱེད་རོགས་ཨཱ་ནི་མི་གྱོང་པོ་དེ་གའི་ག་དུས་ཡིན་པ་ནི་མདུན་ལ་ཐོན་འདུག་གོ་ང་ཚོའི་ཇོ་ཡན་མི་གྱོ་མང་པོ་ཅིག་མ་རྒྱབ་ལོགས་ལྷག་འདུག་གོ་ག་འདྲས་རེད་ཁོ་ཚོའི་གི་གོ་སྐབས་དེ་ཡ་ཟིན་གྱི་ཟིན་གྱི་ཨཱ་ནི།

ང་ཚོའི་གི་བསམ་བློའི་ནང་ལོ་ལ་ཡ། འཆར་སྣང་ནང་ལོགས་ལ་ཡ་མང་བ་ནི་སྡུག་བསྔལ་མྱང་གི་འདུག་ལས་བྱོ། དངོས་ཡོད་གནས་སྟངས་ལས། བསམ་བློའི་ནང་ལོགས་ལ་མང་བ་མྱང་གི་འདུག་ལ་འོ། དེ་ག་འདྲས་ལབ་ན་ང་ཚོའི་ལ་ཡ་འགྱོད་པ་དང། ང་ཚོའི་གི་ལ་ཡ་ནི་སོ་སོའི་སེམས་ལ་དཀའ་ངལ་དང། ཅིག་གྱོ། ཅིག་འགྲིག་མི་འདུག་ལ་ཡ་དང་ཞེད་སྣང་དང་འི་འདྲས་མང་པོ་ཞིག་ཁྱེར་སླེབས་དུས་ཙམ་པ་ནི་ང་ཚོའི་སྔོན་མ་སོ་སོའི་གི་བསམ་བློ་མང་པོ་ཅིག་ལ་འི་འདྲས་ལྷག་ཡི་དོ། དཔེ་བྱེད་ན་སོ་སོའི་གི། ཕ་མ་གྲོགས་པོ་དང་སོ་སོའི་སྤུན་ཟླ་གྲོགས་པོ་དང་སོ་སོའི་རོགས་པ་གྲོགས་པོ་དེ་འདྲས་ཁ་བྲལ་བ་གྲོགས་པོ་དང་གྲོགས་མངགས་དེ་འདྲས་ལ་བསམ་བློ་བཏང་བསྡད་དང་སྔོན་མ་ང་ང་གཅིག་བྱས་གཉིས་བྱས་ཡིན་ལ་ཨེ་འགྲོ། ད་ཡིན་མིན་ན་རྗེས་མ་ང་འདི་བྱས་ན་ང་ད་ལྟ་འདི་བྱས་ན་ང་རྗེས་མ་ང་འདི་བྱ་ཡིན་མིན་ན་ཨེ་འདི་འགྲོ་བསམ་བློ་ནང་གཅིག་བསམ་དེ་གཅིག་མ་བྱས་ནས་སོ་སོའི་གི་རྦད་ཁོ་ར་མ་ཁུབ་ནས་ཨེ་འདྲས་བྱེད་དུས་ཙམ་པ་བསམ་བློའི་ནུས་པ་དེ་རྦད་ཉམས་འགྲོ་གོ་རེད་བྱས་ཙང་ཁྱོད་ཚོའི་གི་བསམ་བློའི་ནུས་པ་དེ་གོང་འཕེལ་བཏང་ཡ་ག་རེ་བྱ་འོ་ལབ་ན་བསམ་བློ་བརྟན་པོ་དང་འཇོན་པོ་བྱས་ལ་ང་ཚོའི་ག་ལ་འོ་ལབ་ན་ད་ལྟ་ད་ལྟ། ཚ་དོག་ཚ་དོག་བྱེད་ལས་བྱོས། ད་ལྟ་ད་ལྟ་བྱེད་བ་ཡིན་ན། ད་ལྟ་ད་ལྟ་བསམ་བློ་བཏང་བ་ཡིན་ན་ཁྱོད་རང། ཨ་ནི། ད་དེ་རིང་གི་ཉི་མ་དེ་སང་ཉིན་ཁ་སེང་བྱ་ཡི་རེད། ཁ་སེང། ན་ནིང། སྔ་མོ་བྱ་ཡི་རེད། སང་ཉིན་ཁྱོད་རང་བསམ་བློ་བཏང་བ་ཡིན་ནས་བསམ་བློ་སྙིང་རྗེ་བོ་ཞིག་འཁོར་གྱི་རེད། ཨ་ནི་ཕྱི་མ་ཡིན་པ་ཡིན་ནས་ད་ལྟ་དཀའ་ལས་བརྒྱབ་ན་ཕྱི་མ་ཡག་པོ་བྱ་ཡི་རེད། དེ་འདྲ་ཡིན་དུས་ཙམ་པ་ད་ལྟ་ད་ལྟ་བྱས། ད་ལྟ་ད་ལྟ་བསམ་བློ་བཏང་ད་ལྟ་བྱས་དེ་ག་རེད། རྗེས་མ་གི་རྒྱལ་ཁ་རེད་ད། འོ་དེ། ཐ་མ་གཉིས་པོ་དེ་རེད། ད་ཐ་མ་དེ་ལ་ཡ་གོམས་གཤིས་བཅུ་གཉིས་དེ་ག་རེ་ལབ་ན། བར་མཚམས་ཡག་པོ་ཞིག་ཉར་ཡ་བྱོས་རོགས། དེ་དང་མཉམ་དུ་རེ་བ་མ་བཅོལ་ཏེ། ད་ང་ཚོ་མི་མང་པོ་ཅིག་གི་ག་རེ་ལབ་ན་ནི། མི་དང་མི་བར་འབྲེལ་བ་དེ་གི་མཚམས་མཚམས་ཅིག་འཆམ་པོ་ཆགས་དུས་ཞེ་པོ་ཅིག་འཆམ་པོ་ཆགས་ནས་ནི་ང་ཚོ་ཁ་ཕྱིར་རེད། རྦད་ང་གཉིས་ཡིན་ལས་བྱོས་ཁྱོད་མེད་ན་ང་མེད་ལབ་དེ་འདྲ་འགྲོ་ལི་དོ་ཡ། སུ་ཁ་རེ་ག་འགྲོ་ནས་པར་མཉམ་དུ་བསྡད་དང་གཅིག་གི་གཅིག་ལ་ནི་མཚམས་མཚམས་ཞེ་པོ་ཅིག་འདྲིས་ར། གཅིག་འཕྲོས་དུས་ཙམ་པ་དཔེ་སྡུག་ཅག་འཕྲོས་ནས་སེམས་པ་ཆགས་རོལ་དང། འདི་གཅིག་མང་པོ་ཅིག་ལེགས་པོ་རེད་བྱས་ཙང་ང་ཚོ་གཞོན་སྐྱེས་ཡིན་ན་ནས་མི་རྒན་པ་ཡིན་ནས་མི་དང་མི་བར་འབྲེལ་བ་དེ་ག་རེ་ཅིག་ལབ་ན་བཟང་པོ་ཅིག་ཉར་བར་ཐག་དེ་གི་ཡག་པོ་ཉར་ཨ་ནི་མི་ལ་རེ་བ་ཞེ་དྲག་མ་བཅོལ་མི་གྱོང་པོ་དེ་ཁར་ཅན་ལ་མི་ལ་རེ་བ་ཞེ་དྲག་བཅོལ་གོ་མ་རེད་མི་ལ་རེ་བ་མ་བཅོལ་དུས་ཁ་ལོ་བ་རེད་སུ་སུ་ལ་ཨ་ནི་ཕོག་ཐུག་མྱོང་འདུག་ར་མི་ལ་རེ་བ་ཞེ་པོ་བཅོལ་ད་ཁོས་ཅིག་བྱེད་ཀྱི་རེད་ཨ་ནི་ཁོ་ལ་ད་ངས་འདི་ལབ་ན་ཁོས་འདི་བྱེད་ཀྱི་འགྲོ་བསམ་ཁོས་ཀྱི་ཁྱོད་རང་ལ་རྦད་མ་འདྲ་བ་ཞིག་དང་ནི་ལྡོག་ཕྱོགས་ཅིག་སླེབས་དུས་ཁྱོད་རང་རྦད་ཁོ་ལ་ཡིད་དཀོར་མ་བྱེད་ལ་སུ་སུ་རྦད་ཁོ་ལ་སེམས་པ་ཞུམ་འགྲོ་ཡིན་མི་མང་པོ་མཐོང་གི་འདུག་ལ་སྤྱི་ཚོགས་ནང་བྱས་ཙང་ད་དེ་གའི་བརྒྱུད་ནས་གོམས་གཤིས་མང་པོ་ཞིག་བསླབས་ཡོད་རེད་དེ་གང་ལ་གོམས་གཤིས་བཅུ་གཉིས་མང་པོ་ལབ་ན་གོམས་གཤིས་བཅུ་གཉིས་བཅུ་གཉིས་དེ་ཁྱོད་རང་གི་མི་ཚེའི་ནང་ལོགས་ལ་ཡ་ད་ལྟ་ནས་ལག་བསྟར་བྱེད་འགོ་ཚུགས་དང། ཏན་ཏན་ཁྱོད་རང་མི་ཚེའི་ནང་ལོགས་ལ་ཡ་འགྱུར་ལྡོག་ཞིག་འགྲོ་རེད་ཁྱོད་རང་མི་བསམ་བློ་བརྟན་པོ་ཅིག་དང་ནི་བསམ་བློ་གྱོང་པོ་ཅིག་དེ་འདྲས་ཅིག་ཆགས་ཡག་གི་རེ་བ་ཞིག་ཡོད། རྗེས་མའི་ལེ་ཚན་ནང་ལོགས་ལ་ཡ་ང་ཚོས་སླར་ཡང་མཇལ་ཡག་གི་རེ་བ་ཡོད།

ད་དེ་རེ་ཟང་དུས་ཚོད་སྟོང་པ་འདི་གི་ལ་ངས་སྟོན་བྱེད་སུ་ཡོད། ཐུགས་རྗེ་ཆེ། ཚང་མ་ལོ་ཏྲེས་དེ་ལས་སྐུ་ཁམས་བཟང། གཟུགས་པོ་ལ་ཐུགས་ཅག་ན། ཏིའོ་ཅན་ཞུ་རོ་བྱེས་ཞེས་ཞུས།